སློབ་པ་ལམ་གྱི་གནས་སྐབས་སུ་ཚོགས་གཉིས་བསགས་པ་ལ་བརྟེན་ནས་བྱུང་བ་ཅིག་རེད་བ། ད་ཚོགས་གཉིས་བསགས་པ་དེ་ཡི་ཚེ་ན། དེ་ཡི་གནས་སྐབས་སུ་བར་ཆད་ལ་སོགས་པ་མང་པོ་ཡོད་པ་ཡིན་ནོ་ནི་དེ་ལ་བཟོད་པ་སྒོམ་བྱས་ནས་དེ་ལ་ཁ་གཏད་དང་མ་བཅག་བྱས་ནས་གང་ག་ལ་བཟོད་པ་སྒོམ་པ་དེ་ཡིན་ན་མེད་དུ་མི་རུང་བ་ཅིག་རེད་བ། དེ་བཟོད་པ་སྒོམ་པ་ལ་བརྟེན་ནས་དེ་ལྟ་བུ། མ་འོངས་པ་ལ་བདེ་བ་ཡིན་ནོ་ནི་མཆོག་ཏུ་གྱུར་པའི་བདེ་བ་དེ་ཐོབ་གོ་རེ། དེ་ཐོབ་ཀྱི་ཡོད་ཙང་བདེ་བ་མཆོག་ཏུ་གྱུར་པ་དེ་རང་གི་དོན་ནི་འདོད་གོ་རེ། མཆོག་ཏུ་གྱུར་པའི་བདེ་བ་དེ་ཡིན་ན་རྒྱུ་དེ་ག་རེ་བསགས་པ་ལ་བརྟེན་ནས་བྱུང་གོ་རེ་ཟེར་ན་ནི། གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་ཟེར་ཏེ་གནོད་བྱེད་ཚུར་གནོད་པ་བྱེད་ཁ་ཡོང་གི་འདུག་ན་དེ་ལ་ཕར་གནོད་པ་ཇི་མི་སྙམ་པའི་བཟོད་པ། སྡུག་བསྔལ་དང་ལེན་གྱི་བཟོད་པ་ཆོས་ལ་ངེས་སེམས་ཀྱི་བཟོད་པ། དེ་འདྲ་བསྒོམས་པ་ལ་བརྟེན་ནས་བྱུང་བ་ཤ་སྟག་རེད།

འབྲས་བུ་དེ་ཁོ་ལ་བཀྲི་ཡོད་ཀྱི་རེད་འདི་ལྟར་དེ་ནི་བཟོད་པའི་རྒྱུ། གལ་ཏེ་བཟོད་བསྒྲུབ་བསམ་མེད་པས་དགྲ་འདི་མཆོད་བྱ་མིན་ཞེ་ན། ཁོ་ལ་བལྟས་རྒྱུ་ཡོད་མ་རེད། ཁོ་ལ་དཔེ་བཟང་པོ་བྱེད་རྒྱུ་ཡོད་མ་རེད། ཁོ་ལ་རྩ་ཆེན་པོ་བྱེད་རྒྱུ་ཡོད་མ་རེད། ཁོས་ཚུར་གནོད་པ་བྱས་པ་དེ་རང་གིས་ཕར་བཟོད་པ་སྒོམ་པ་རེད། བཟོད་པ་སྒོམ་པ་རེད་མ་གཏོགས་ཁོའི་བཀའ་དྲིན་ལ་བརྟེན་ནས་བྱུང་བ་མ་རེད་ཟེར་གྱི་འདུག་ན། ཁོའི་བཀའ་དྲིན་ལ་བརྟེན་ནས་བྱུང་བ་མ་རེད། ཁོས་ནི། བདག་དེ་ནི་བཟོད་པ་སྒོམ་བཅུག་གི་ཡིན་ཟེར་ནས་ཁོང་ཁྲོ་ལངས་དེ་འདྲ་མ་རེད། གང་ལ་རང་ཡང་ནི་ཚུར་གནོད་པ་བྱེད་ཁ་ཡོང་གི་རེད། སོ་སོ་ཡིས་ཕར། ནི། བཟོད་པ་སྒོམ་བྱས་ནས་སངས་རྒྱས་ཀྱི་གོ་འཕང་དེ་ཐོབ་པ་མ་གཏོགས། ཁོ་གིས་རང་ལ་ཕན་ཐོགས་བྱས་ནས་གོ་མ། བཟོད་པ། ག་རེ་ཟེར་དགོས་ན་རང་ལ་ཕན་ཐོགས་བྱས་ནས་སངས་རྒྱས་ཀྱི་གོ་འཕང་དེ་བྱུང་བ་མ་རེད་ཟེར། གལ་ཏེ་བཟོད་བསྒྲུབ་བསམ་མེད་པས་ཟེར་ཁོ་ལ་ནི། བདག་ལ་བརྟེན་ནས་བཟོད་པ་འགྲུབ་ཏུ་བཅུག་གི་ཡིན་ཟེར་ནས་བསམ་པ་དེ་ཡོད་མ་རེད།

གནོད་བྱེད་ཀྱི་ཆོས་ནི་མེད་པ་ཡིན་ན་བཟོད་པ་གང་འདྲ་ཟེར་བྱེད་ཐུབ་གོ་རེད། བཟོད་པའི་ཕ་རོལ་ཏུ་ཕྱིན་པ་གང་འདྲ་རྫོགས་ཐུབ་གོ་རེད། བདག་གི་བཟོད་པ་ཇི་ལྟར་འགྲུབ་ཟེར། ཁོ་པའི་བསམ་པ་དེས་གནོད་པ་བྱ་བའི་བསམ་སོ་ན་མི་བྱེད་དང་བསམ་པ་དེས་ཀུན་ནས་བསླངས་ནས་རང་ལ་གནོད་པ་བྱེད་ཁ་ཡོང་བ་རེད་བ། དེ་བྱེད་ཁ་ཡོང་བའི་རྒྱུ་མཚན་དུ་བྱས་ནས། དགྲ་འདི་མཆོད་བྱ་མ་རེད་ཁོ། བཀུར་སྟི་བྱེད་འོས་པ་མ་རེད་ཕན་འདོགས་བྱེད་འོས་པ་མ་རེད་ཟེར་གྱི་འདུག་ན། སེམས་ཅན་ཚང་མ་ཐམས་ཅད་རང་ལ་ཕན་འདོགས་ཤ་སྟག་སྒྲུབ་པ་ཡིན་ན་བདག་ལ་བཟོད་པའི་ཕ་རོལ་ཏུ་ཕྱིན་པ་འགྲུབ་ཡ་ཡོད་མ་རེད། འགྲུབ་ཡ་མེད་ཙང་ད་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ཡོད་མ་རེད། དེ་བས་རབ་ཏུ་སྡང་སེམས་ལ་བརྟེན་ནས་བཟོད་པ་སྐྱེ་བས་ན་དེ་ཉིད་བཟོད་པའི་རྒྱུ་ཡིན་པས་དམ་པའི་ཆོས་བཞིན་མཆོད་པར་འོས། རྒྱུ་མཚན་དེ་ཡི་ཕྱིར་ན་རབ་ཏུ་སྡང་བའི་སེམས་དང་ལྡན་པ། དཔེར་ན་སྡང་སེམས་དང་ལྡན་པ་སོ་སོ་ལ་དཔེ་ཁོང་ཁྲོ་དྲག་པོ་བྱེད་མཁན་སོ་སོ་ལ་གནོད་ཆེན་པོ་བྱེད་ཁ་ཡོང་མཁན་འོ་དེ་ལ་བརྟེན་ནས་བཟོད་པ་དེ་ཡང་ཆེན་པོ་ཞིག་བྱེད་ཐུབ་དགོས་རོ་བ། བཟོད་པའི་དཀའ་ཐུབ་དེ་ཡིན་ན་དཀའ་ཐུབ་བླ་ན་མེད་པ་ཡིན་ཟེར་ནས་གོང་དུ་སོང་ཡོད་རོ་བ་དེ་ཡིན་ཙང་བཟོད་པ་ཆེན་པོ་ཞིག་བྱེད་ཐུབ་དགོས་རོ་བ། བཟོད་པ་དེ་ཡིན་ནས་བཟོད་པ་ཕན་ཡོན་ཆེ་ཡོང་གི་རེད་དཀའ་ཐུབ་ཆེ་ཡོང་གི་རེད་བ། ཨོ་དེ་ཡིན་ཙང་དེ་ཉིད་བཟོད་པའི་རྒྱུ་ཡིན་པས་ཟེར། རབ་ཏུ་སྡང་སེམས་དང་ལྡན་པའི་གང་ཟག་དེ་ཡིན་ན། རང་ཉིད་བཟོད་པ་འགྲུབ་ཡས་ཀྱི་རྒྱུ་ཡི་གཙོ་བོ་དེ་ཁོ་རེད། རྒྱུ་ཡི་གཙོ་བོ་དེ་ཁོ་ཡིན་ཙང། དམ་པའི་ཆོས་ནང་བཞིན་བྱས་ནས་མཆོད་པར་འོས་པ་ཅིག་རེད།

དེ་དགོས་ཡག་དེ་ག་རེ་རེད་ཟེར་ན་སངས་རྒྱས་ཀྱི་སྒྲུབ་བྱེད་ཡིན་པ་གཅིག་པ་རེད་ཟེར་སེམས་ཅན་ལ་མིན་ཅི་ཡི་ཚུལ་ཟེར་དེ་ཡིན་པ་རེད། བསམ་པའི་ཡོན་ཏན་རང་གིས་མིན་འབྲས་བུ་ལས་ཡིན་དེས་མཚུངས་པར་སེམས་ཅན་རྣམས་ལའང་ཡོན་ཏན་ཡོད་དེ་ཕྱིར་དེ་དག་མཉམ་པ་ཡིན་ཟེར། བསམ་པའི་ཡོན་ཏན་རང་གིས་མིན་ཟེར་ཏེ། སེམས་ཅན་དང་སངས་རྒྱས་གཉིས་པོ་དེ་ཡོན་ཏན་གྱི་ཆ་ནས་འདྲ་གི་མ་རེད་པ། ཡོན་ཏན་གྱི་ཆ་ནས་སངས་རྒྱས་ཡོན་ཏན་ཆེན་པོ་ཡོད་རེད་སེམས་ཅན་དེ་ལྟ་བུ་ཡོན་ཏན་ཡོད་མ་རེད་ཟེར། ཡིན་ན་ཡང་འབྲས་བུའི་ཆ་ནས་གཅིག་པ་རེད།

སངས་རྒྱས་དང་མཉམ་པ་མེད་མ་ཐོས་ཡོང་རྒྱུ་ཡོད་རེད། དེ་ཕྱིར་དེ་དག་མཉམ་པ་ཡིན་བྱམས་སེམས་ལྡན་ལ་མཆོད་པ་གང་ཟེར་དཔེར་ན་དེ་ཕྱིར་དེ་དག་མཉམ་པ་ཡིན་ཟེར་ཏེ། སངས་རྒྱས་དང་སེམས་ཅན་གཉིས་པོ་དེ་ལ་ངེས་པར་དུ་མཉམ་པ་ཅན་དུ་བལྟ་དགོས་ཟེར་རང་གི་ལ་བཀའ་དྲིན་ཆེ་མཉམ་རེད། བྱམས་སེམས་ལྡན་ལ་མཆོད་པ་གང་དེ་ནི་སེམས་ཅན་ཆེ་བ་ཉིད། བྱམས་པའི་ཏིང་ངེ་འཛིན་ལ་ཡར་བཞེངས་པ། བྱམས་པའི་ཏིང་ངེ་འཛིན་ལ་མཉམ་པར་བཞག་ནས་ཡར་བཞེངས་མ་ཐག་པའི་གང་ཟག་དེ་ལ་མཆོད་པ་ཕུལ་བ་ཡིན་ན་མཆོད་པའི་ནང་ནས་མཆོག་ཏུ་གྱུར་པ་ཡིན་ཟེར་ནས། ཞེ་དྲག་ཆེན་པོ་ཡིན་ཟེར་ཡོད་རེད་པ་བྱམས་པའི་ཏིང་ངེ་འཛིན་ལ་མཉམ་པར་བཞག་ནས་ཡར་ལངས་མཁན་དེ་ཡིན་ན་མཆོད་ཡུལ་ནང་གི་མཆོག་ཏུ་གྱུར་པ་ཡིན། དེ་ཡིན་ཙང་དེ་ལ་མཆོད་པ་མཆོག་ཏུ་གྱུར་པ་དང་དེ་ལ་མཆོད་པ་བྱེད་རྒྱུ་ཡོད་པ་དེ་ཡང་སེམས་ཅན་གྱི་ཆེ་བ་རེད་སེམས་ཅན་གྱི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། ཁོས་བྱམས་པའི་ཏིང་ངེ་འཛིན་ལ་སྙོམས་པར་བཞག་པ་དེས་སེམས་ཅན་ཐམས་ཅད་ཀྱི་བདེ་བ་སྒྲུབ་འདོད་ཀྱི་བསམ་པ་ཀུན་ནས་བསླངས་ནས་སེམས་ཅན་ཚད་མེད་པ་ལ་བརྟེན་ནས་བདེ་བ་ཐམས་ཅད་དང་ལྡན་ན་ཅི་མ་རུང་སོ་སོ་རང་གི་སེམས་ཀྱི་དམིགས་ཡུལ་དུ་བྱས་ནས་བྱམས་པའི་ཏིང་ངེ་འཛིན་ལ་སྙོམས་པར་བཞག་པ་རེད་པ། དེ་ཡིན་ཙང་ཨ་ནི་སེམས་ཅན་གྱི་ཆེ་བ་ལ་བརྟེན་ནས་བྱམས་པའི་ཏིང་ངེ་འཛིན་དེ་བྱུང་བ་རེད་བྱམས་པའི་ཏིང་ངེ་འཛིན་ལ་སྙོམས་པར་བཞག་པའི་སྟོབས་ཀྱིས་ཨ་ནི་ཁོ་མཆོད་ཡུལ་བླ་ན་མེད་པ་དེ་འདྲ་ཅིག་ལ་འགྱུར་བ་དེ་ཡང་སེམས་ཅན་གྱི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། སངས་རྒྱས་དད་པའི་བསོད་ནམས་གང་དེ་ཡང་སངས་རྒྱས་ཆེ་བ་ཉིད། སངས་རྒྱས་ལ་དད་པ་བསྐྱེད་ནས་བསོད་ནམས་ཆེན་པོ་བསགས་ཀྱི་རེད། སངས་རྒྱས་ལ་དད་པ་བསྐྱེད་པ་ཡིན་ན་བསོད་ནམས་ཆེན་པོ་ཞིག་བསགས་ཀྱི་རེད། དེ་ཡང་སངས་རྒྱས་ཀྱི་ཆེ་བ་རེད། སངས་རྒྱས་ཆེ་བ་ལ་བརྟེན་ནས་བྱུང་བ་རེད། སངས་རྒྱས་ཆོས་སྒྲུབ་ཆ་ཡོད་པ་དེས་ན་དེ་དག་མཉམ་པར་འདོད། སངས་རྒྱས་ཀྱི་ཆོས་སྒྲུབ་པ་ལ་དེ་ནི་སེམས་ཅན་དང། སངས་རྒྱས་གཉིས་ཀ་ལ་གཅིག་པ་གཅིག་རྐྱང་ཅིག་ནི་ཡོད་རེད། སངས་རྒྱས་ཀྱི་ཆོས་སྒྲུབ་རྒྱུ་དེ་ལ། སེམས་ཅན་ལ་ཡང་ཡོད་རེད་ལ་སངས་རྒྱས་ལ་ཡོད་རེད་ཁོ་གཉིས་གཉིས་པོ་དེ་མཉམ་དུ་ཡོད་རེད་མ་གཏོགས་གཅིག་ལ་ཡོད་པ་དང་གཅིག་ལ་མི་མཉམ་པ་མེད་པ་དེ་འདྲ་མ་རེད། རྩ་ཆེ་ན་ཡང་ཆེ་མཉམ་རེད། ཡོན་ཏན་རྒྱ་མཚོ་མཐའ་ཡས་པའི་སངས་རྒྱས་རྣམས་དང་འགའ་མི་མཉམ་ཟེར་ད། སངས་རྒྱས་ལ་ཡོན་ཏན་རྒྱ་མཚོ་མཐའ་ཡས་པ་ཡོད་རེད་སེམས་ཅན་རྣམས་ལ་དེ་ལྟ་བུ་མེད་པ་ཡིན་ཙང་ད་དེ་གཉིས་མི་མཉམ་པ་རེད་ཡོན་ཏན་ཆ་ནས་མི་མཉམ་པ་རེད། ཡོན་ཏན་མཆོག་ཚོགས་གཅིག་པུ་ཡི་ཡོན་ཏན་ཆ། ཡོན་ཏན་ཤས་ཙམ་འགའ་ཞིག་ལ་སྣང་ནའང་དེ་ལ་མཆོད་དོན་དུ་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར་ཟེར། ཡོན་ཏན་མཆོག་ཏུ་གྱུར་པ། དེ་ནས་ཚོགས་གཅིག་པུ་ཟེར་ད་ཚོགས་ཟེར་ཏེ་དགེ་འདུན་ལ་སོགས་པ་དེ་ཚོ་ལ་ཚོགས་ཟེར་དགོས་རེད་ཚོགས་གཅིག་པུ་ཡི་ཡོན་ཏན་ཤས་ཙམ་འགའ་ཞིག་ལ་ཟེར་ཡོན་ཏན་གྱི་ཆ་ཤས་ཙམ་སེམས་ཅན་གཅིག་ལ་ཡོད་པ་ཡིན་ན་དེ་ལ་ཡང་དེ་ནི་མཆོད་པའི་ཆེད་དུ། དེ་ལ་ཡང་མཆོད་པའི་ཆེད་དུ་ཁམས་གསུམ་ཕུལ་བ་ཡིན་ནའི་ཆུང་དྲགས་མ་གཏོགས་ཅི་བ་དེའི་ས་སེམས་ཅན་རྣམས་ལ་ཡོན་ཏན་མེད་པ་མ་རེད་ཡོན་ཏན་ཡོད་རེད། སངས་རྒྱས་ཆོས་མཆོག་སྐྱེ་བའི་ཤས། སེམས་ཅན་རྣམས་ལའང་ཡོད་པས་ན་ཟེར་ད་སངས་རྒྱས་ཀྱི་ཆོས་མཆོག་ཏུ་གྱུར་པ་དེ་སྐྱེ་བའི་ཆ་ཤས་དེ་ཡིན་ན་སེམས་ཅན་ལ་ཡོད་རེད། སེམས་ཅན་ལ་ཡོད་པ་ཡིན་ཙང་དེ་ཙམ་དག་གིས་ཆ་བསྟུན་ནས་དེ་ཙམ་ཁོ་ན་བསམ་བློ་བཏང་བ་ཡིན་ནའི་སེམས་ཅན་དེ་མཆོད་བྱ་ལ་འོས་ཀྱི་རེད། མཆོད་བྱ་ལ་རིགས་ཀྱི་རེད་ཟེར་དེ་ཙམ་དེ་ཙམ་དག་གིས་ཆ་བསྟུན་ནས་སེམས་ཅན་མཆོད་བྱར་རིགས་པར་འགྱུར་གཞན་ཡང་གཡོ་མེད་གཉེན་གྱུར་ཅིང་ཕན་པ་དཔག་མེད་མཛད་རྣམས་ལ་སེམས་ཅན་མགུ་བྱ་མ་གཏོགས་པ་གཞན་གང་ཞིག་གིས་ལན་ལོན་འགྱུར་ཟེར། དེ་ཙམ་གྱིས་མ་ཟད། སེམས་ཅན་གང་ཡང་ངོ་ནས་ང། རང་ལ་ཕན་ཐོགས་ཡོད་པ་དང་སེམས་ཅན་ཁོ་རང་གི་ངོས་ནས་རང། ལ་བཀའ་དྲིན་ཆེ་བ་ད་ག་རྐྱང་རྐྱང་ཡིས་ཤོད་མི་དགོས་རེད་ཟེར་སངས་རྒྱས་དང་སེམས་ཅན་གཉིས་པོ་དེ་མཉམ་པ་རེད། སངས་རྒྱས་ཆོས་བསྒྲུབ་པ་ལ་ཡང་སེམས་ཅན་དང་སངས་རྒྱས་གཉིས་པོ་དེ་མཉམ་པ་རེད་རང་ལ་བཀའ་དྲིན་གྱི་སྒོ་ནས་བྱས་པ་ཡིན་ན་ཡང་སངས་རྒྱས་དང་སེམས་ཅན་གཉིས་པོ་དེ་མཉམ་པ་རེད།

དྲིན་ལན་ཅིག་འཇལ་དགོས་རེད་བ། ད་སངས་རྒྱས་བཅོམ་ལྡན་འདས་ནི་ཉིན་མཚན་དུས་དྲུག་ཏུ་དུས་རྟག་ཏུ་རང་ལ་ཕན་པ་ཤ་སྟག་མཛད་བྱས་ནས་རང་གི་དོན་དུ་དགོངས་བྱས་ནས། སྙིང་རྗེའི་དགོངས་སྙིང་རྗེ་བསྒོམ་པ་ཙམ་གྱིས་མ་ཚད་པར་རང་གི་དོན་དུ་དོན་མཛད་དུ་མཛད་ཅིག་པ་དེ་འདྲ་ཡིན་པ་ལ། དེ་འདྲ་ཡིན་པ་དེ་རང་གིས་ཕར་ལ་དྲིན་ལན་ཅིག་འཇལ་དགོས་རེད་དྲིན་ལན་འཇལ་བ་དེ་ལ་སེམས་ཅན་དགའ་བར་བྱེད་པ་དང་སེམས་ཅན་གྱི་དོན་བྱེད་པ། སེམས་ཅན་ལ་ཕན་བདེ་སྒྲུབ་པ་དེ་ལས་ལྷག་པ་ཅིག་ནས་ལན་ལོན་ཡ་ཅིག་ཡོད་མ་རེད། སངས་རྒྱས་བཅོམ་ལྡན་འདས་ལ་དྲིན་ལན་ཅིག་འཇལ་དགོས་བྱུང་སོང་ན་སེམས་ཅན་ལ་ཕན།

སངས་རྒྱས་རྣམས་ཀྱིས་ནི་མཉམ་པ་ཉིད་གསུམ་ཡིན་ན་མཉམ་པ་ཉིད་གསུམ་གྱི་སྒོ་ནས་མཉམ་བྱས་ནས་ད་རང་དོན་དང་གཞན་དོན་ཚང་མ་ཐམས་ཅད་མཐར་ཕྱིན་ནས་བསྡད་ཡོད་རེད་དེ་ཡོད་པ་ཡིན་ལ་སངས་རྒྱས་བཅོམ་ལྡན་འདས་ལ་ཕན་ཅིག་བཏགས་པ་དང་དྲིན་ལན་ཅིག་འཇལ་དགོས་བྱུང་སོང་ན་ངེས་པར་དུ་ཡང་དེ་ནི་སེམས་ཅན་གྱི་དོན་བྱས་ནས་མ་གཏོགས་གཞན་བྱེད་པའི་སྐལ་བ་ཡོད་མ་རེད་པ། གང་ཕྱིར་སྐུ་གཏོང་མནར་མེད་འཇུག་པ་ལ་དེ་ལ་ཕན་བཏགས་ལན་ལོན་འགྱུར་བས་ན་ཟེར། དེ་བས་འདི་དག་གནོད་ཆེན་བྱེད་ན་ཡང་ཐམས་ཅད་བཟང་དགུ་ཞིག་ཏུ།